ཨ་རིའི་ཕྱི་སྲིད་དྲུང་ཆེ Antony Blinken གྱིས་གཟའ་མིག་དམར་གྱི་ཉིན་མོ་ཨི་ཇེབ་དང་ཀཱ་ཀྲར་ཡུལ་གྲུའི་དབུ་ཁྲིད་ཚོ་དང་ལྷན་འཛོམས་ཀྱིས་གྷ་རྫ་ས་ཁུལ་གྱི་ནང་དུ་གནས་སྐབས་ཀྱི་མེ་འཕེན་མཚམས་འཇོག་གི་གྲོས་མཐུན་གསར་པ་ཞིག་ཡོང་རྒྱུ་དང་པ་ལེ་སི་ཏྲེ་ནིའི་མི་དམངས་ཚོ་ལ་མི་ཆོས་དགེ་བའི་རོགས་རམ་མང་ཙམ་སྐྱེལ་འདྲེན་ཐུབ་རྒྱུའི་འབད་བརྩོན་གནང་ཡོད་པ་རེད། ཨི་ཇེབ་ཀྱི་རྒྱལ་ས་ཁཱ་རོ་གྱི་ནང་དུ་ཕྱི་སྲིད་དྲུང་ཆེ Blinken གྱིས་ཨི་ཇེབ་ཀྱི་སྲིད་འཛིན Abdel Fattah el-Sisi དང་མཇལ་འཕྲད་གནང་བ་དང་ཀཱ་ཀྲར་ཡུལ་གྲུའི་རྒྱལ་ས Doha གྱི་ནང་དུ

ཕྱོགས་གཉིས་ཀས་ཁས་ལེན་ཡོང་རྒྱུའི་འབད་བརྩོན་གནང་གི་ཡོད་ཅིང། ཨ་མི་རི་ཀས་གྲོས་མཐུན་གསར་པ་ཞིག་ཡོང་རྒྱུ་དེའི་གྲོས་འཆར་ཁག་ནི་ཕྱོགས་གཉིས་ཀ་ལ་ཁེ་ཕན་ཡོད་པ་ཞིག་རེད་ཅེས་གསུངས་ཀྱི་ཡོད་པ་རེད། ཨིསི་རལ་དང་ཧ་མཱ་སི་དབར་ལ་ཟླ་ཉིན་སྤྱི་ཟླ་བཅུ་གཅིག་པའི་ཟླ་མཇུག་ཏུ་འཁྱུག་ཙམ་གྱི་རིང་མེ་འཕེན་མཚམས་འཇོག་གི་གྲོས་མཐུན་ཞིག་བྱུང་བའི་སྐབས་སུ་ཧ་མཱ་སི་ཀྱི་ཕྱོགས་ནས་བཙན་ཁྲིད་བྱས་པའི་མིའི་གཏའ་མ་བརྒྱ་ལྷག་ཙམ་ཞིག་ཀློད་གྲོལ་བཏང་བ་དང་ཨིསི་རལ་ཕྱོགས་ནས་བཙོན་འཇུག་འོག་ཏུ་ཡོད་བཞིན་པའི་པ་ལེ་སི་ཏིན་ནི་བ་ཉིས་བརྒྱ་བཞི་བཅུ་ཙམ་ཞིག་ཀློད་གྲོལ་བཏང་ཡོད་པ་རེད།

ཨ་རི་དང་སའུ་ཏི་ཨ་རབ་ཡཱ་རྒྱལ་ཁབ་གཉིས་འཐབ་ཇུས་ཐད་ཀྱི་འབྲེལ་ལམ་ཤུགས་ཆེ་རུ་གཏོང་རྒྱུ་སོགས་ཀྱི་ཐད་ལ་བཀའ་མོལ་གནང་ཡོད་རེད་ཅེས་གསལ་བསྒྲགས་སྤེལ་འདུག་ཨ་མི་རི་ཀའི་གཞུང་འཛིན་མི་སྣ་ཚོས་ཕྱི་སྲིད་དྲུང་ཆེ Blinken མཆོག་གིས་ཐེངས་འདིའི་སྐེད་ཤར་མངའ་ཁུལ་གྱི་གཟིགས་སྐོར་དེའི་སྐབས་སུ་ཨིསི་རལ་དང་པ་ལེ་སི་ཏན་ནི་མི་རིགས་ཀྱི་ས་ཁུལ་ནུབ་མཚོ་ཁ་སོགས་ཀྱི་ནང་དུ་ཡང་ཕེབས་རྒྱུ་ཡིན་པ་དང། དེ་ནི་ཟླ་ཉིན་སྤྱི་ཟླ་བཅུ་པའི་ཚེས་བདུན་ནས་ཨིས་རལ་དང་ཧ་མ་སི་བར་ལ་དམག་འཁྲུག་འདི་འགོ་བཙུགས་པ་ནས་བཟུང་ཕྱི་སྲིད་དྲུང་ཆེ་མཆོག་དེ་ཁུལ་དུ་ཕེབས་པ་ཐེངས་ལྔ་པ་དེ་ཡིན་ན་ཡང་དམག་འཁྲུག་མཚམས་འཇོག་དང་མིའི་གཏའ་མ་ཀློད་གྲོལ། པ་ལེ་སི་ཐི་ཉིན་དང་ཨིས་རལ་རྒྱལ་ཁབ་ཁག་ཁག་གཉིས་ཡོང་ཐབས་སོགས་དཀའ་ངལ་ཅན་གྱི་གནད་དོན་ཁག་གི་ཐད་ལ་གྲོས་མོལ་གནང་གི་ཡོད་སྟབས་གནད་དོན་དེ་དག་ནི་ཧ་ཅང་གི་ཚོར་སྣང་སྐྱེན་པོ་ཞིག་རེད་ཅེས་གསུངས་ཀྱི་ཡོད་པ་རེད། ཨིས་རལ་གྱིས་ཧ་མཱས་དྲག་སྤྱོད་ཤོག་ཁག་ལ་རྒོལ་ལན་གྱི་ཆེད་དུ་གྷ་ཛ་ས་ཁུལ་གྱི་ནང་དུ། མཁའ་ཐོག་དང་ས་ཐོག་གཉིས་ཀ་ནས་གཏོར་རྒོལ་ཤུགས་ཆེ་བྱས་པའི་འོག་ལ་འདས་པའི་ཟླ་བ་བཞིའི་ནང་པ་ལེ་སི་ཏྲེ་ནི་བ་ཉིས་ཁྲི་བདུན་སྟོང་ལྔ་བརྒྱ་ཙམ་ཞིག་བསད་པ་དང་དྲུག་ཁྲི་དྲུག་སྟོང་དགུ་བརྒྱ་ཙམ་ཞིག་ལ་རྨས་སྐྱོན་བཟོས་ཡོད་པ་ས་གནས་འཕྲོད་བསྟེན་མི་སྣ་ཚོས་བརྗོད་ཀྱི་ཡོད་པ་དང་མང་ཆེ་བ་ནི་བུད་མེད་དང་ཕྲུ་གུ་ཡིན་པར་བརྗོད་ཀྱི་ཡོད་པ་རེད། ཨིས་རལ་གྱིས་ཧ་མཱས་དྲག་སྤྱོད་པས་པ་ལེ་སི་ཏྲེ་ནིན་གྱི་ས་ཁུལ་ཁག། དྲག་པོའི་བསྟི་གནས་སུ་བེད་སྤྱོད་བྱེད་ཀྱི་ཡོད་པའི་རྐྱེན་གྱིས་པ་ལི་སི་ཐན་མི་དམངས་ཚོ་ལ་དཀའ་སྡུག་མྱངས་ཀྱི་ཡོད་རེད་ཅེས་བརྗོད་ཀྱི་ཡོད་པ་དང་ཧ་མ་སི་དྲག་སྤྱོད་ཤོག་ཁག་རྩ་མེད་བཟོ་རྒྱུའི་དམ་བཅའ་ནི་བརྟན་པོ་ཡིན་ཞེས་བརྗོད་ཀྱི་ཡོད་པ་རེད།